ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་དུ་བོད་སྐད་དུ་བསྒྱུར། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི podcast དཔྱད་ཞིབ་ཟེར་བའི་ལས་རིམ་རེད་ང་ཚེ་བརྟན་དབང་ཕྱུག་ཡིན། དེ་རིང་ཨ་མི་རི་ཀའི་སྲིད་འཛིན་བྷའི་ཏིན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གཉིས་བར་ལ་ངོ་ཐུག་གི་མཇལ་འཕྲད་ཐེངས་དང་པོ་གནང་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི podcast དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང། ཆེས་མཐོའི་མཇལ་འཛོམས་འདིའི་སྐོར་ལ་ཡང་གླེང་སློང་ཁ་ཤས་ཞུ་གི་ཡིན། གཟའ་ཟླ་བའི་ཉིན་ཨ་མི་རི་ཀའི་སྲིད་འཛིན་བྷའི་ཏིན་དང་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གཉིས་བར་ལ་ཡང་ཡིན་ན་ད་རིང་ཨིན་རྡུ་ཉི་ཞི་ཡའི་གླིང་ཕྲན་བྷ་ལི་ཟེར་དེའི་ནང་ལོགས་ལ་ཡང་ཆུ་ཚོད་གསུམ་དང་ཕྱེད་ཀ་ཙམ་གྱི་མཇལ་འཕྲད་གནང་བ་རེད་ད་མཇལ་འཕྲད་འདི་ཨ་མི་རི་ཀའི་སྲིད་འཛིན་བྷའི་ཏིན་ཡིན་ན་སྲིད་འཛིན་གནང་བའི་རྗེས་ཀྱི་མི་གདོང་ཐུག་གི་མཇལ་འཕྲད་གནང་བ་ཐེངས་མ་དང་པོ་ཆགས་པ་རེད་དེ་འདྲ་སོང་ཙང་རྒྱལ་སྤྱིའི་ཐོག་ལ་ཡང་ད་དོ་སྣང་ཆེན་པོ་ཞེ་པོ་བྱུང་ཤག་ག་རེ་ཡིན་ཟེར་ན་འདས་པའི་ལོ་བཞི་བཅུ་ཙམ་ནང་ལོགས་ལ་ཡང་ཨ་མི་རི་ཀ་དང

ད་རིང་གི་མཇལ་འཕྲད་འདི་ཁ་རི་ཁ་ཐུག་དང་ཕན་ཚུན་ལྷུག་པོའི་ངང་ནས་ལྟ་བ་དེ་བརྗེ་ལེན་བྱེད་ཡག་བྱུང་སོང་ཞེས་གསུངས་ཤག་ད་རྒྱ་ནག་ཞི་ཅིན་ཕིང་རྒྱུན་དུ་གསར་འགོད་པ་དང་ཐད་ཀར་ཐུག་བྱས་སྐད་ཆ་ཤོད་ཡག་གི་གོམས་གཤིས་ཡོད་མ་རེད་ལ་ཡིན་ན་རྒྱ་ནག་གཞུང་གིས་མཇལ་འཕྲད་རྗེས་ལ་ཡང་ཁོང་ཚོས་གསལ་བསྒྲགས་བཏོན་བྱས་མཇལ་འཕྲད་ག་འདྲས་བྱུང་ཡོད་མེད་ཁོ་རང་ཚོའི་གདེང་འཇོག་དང་འདིའི་སྒང་ལ་ཡང་ཞི་ཅིན་ཕིང་གིས་གཙོ་བོ་ག་རེ་བཤད་ཡོད་མེད་དང་དེ་ཚོའི་སྐོར་བཤད་བཞག་དེ་ག་ནང་བཞིན་ཨ་མི་རི་ཀའི་ངོས་ནས་ཨ་མི་རི་ཀའི་གསལ་བསྒྲགས་སྤེལ་བྱས་ཡིན་ན་དེ་ཚོའི་འགྲེལ་བཤད་བརྒྱབ་བཞག་བྱས་ཙང། ད་རིང་ང་ཚོའི་ལས་རིམ་འདི་ནང་ངས་གསལ་བསྒྲགས་འདི་གཉིས་ནང་ལོགས་ག་རེ་འཁོད་ཡོད་མེད་ཀྱི་རོབ་ཙམ་ཞུས། ཨ་ནི་འདིའི་རྗེས་ལ་ཡིན་ན་དཔྱད་བརྗོད་པ་དང་དེ་ཚོས་གཙོ་བོ་འདི་ནས་གར་འགྲོ་གི་ཡོད་མེད་སྐོར་ལ་ཡང་ངས་གནས་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུས་ན་བསམ་བསམ་རེ་བྱུང། ད་དང་པོ་དེ་ཨ་ལེ་ང་རང་ཚོ་བོད་པ་གཅིག་ངོས་ནས་ཨ་མི་རི་ཀའི་སྲིད་འཛིན་དང་རྒྱ་ནག་མགོ་ཁྲིད་ཐུག་འཕྲད་གནང་རིང་བཞིན་དུ་དང་པོ་དེ་ཨ་ལེ་ང་རང་ཚོ་བོད་དོན་བོད་ཀྱི་དོན་དག་སྐོར་ལ་ཡང་གླེང་སློང་བྱུང་ཡོད་ན་བསམ་བསམ་བྱེད་ཀྱི་ག་དུས་ཡིན་ནའང་ཤེས་ཡག་འདོད་པ་འདུག་ག་བྱས་ཙང་ད་རིང་ཨ་མི་རི་ཀའི་ཕོ་བྲང་དཀར་པོ་ནས་སྤེལ་བའི་གསལ་བསྒྲགས་འདིའི་ནང་ལོགས་ལ་ཡང་ད་རིང་གི་མཇལ་འཛོམས་འདིའི་སྐབས་ལ་སྲིད་འཛིན་བཱའི་ཏེན་གྱིས་ཤིན་ཅང་དང་བོད། ཧོང་ཀོང་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་སོགས་ལ་ཡིན་ན་གླེང་མོལ་གནང་བ་རེད་ཟེར་བྱས་བྲིས་ཤག་བྱས་ཙང་བོད་སྐོར་ལ་ཡང་གླེང་མོལ་གནང་ཡོད་པ་དེ་གཏན་འཁེལ་ཤག་གཉིས་པ་དེ་ཟེར་ཡག་བྱས་པ་ཡིན་ན་ཟླ་བ་མང་པོ་ཞིག་མཇལ་འཕྲད་འདིའི་ཆེད་དུ་ནས་གྲ་སྒྲིག་ཞེ་པོ་བྱས་ཡོད་ས་རེད། བྱས་རྗེས་བྱེད་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེད། གསལ་བསྒྲགས་འདི་གཉིས་ལྟ་དུས་ཙམ་པ་གསལ་བསྒྲགས་འདི་གཉིས་ནང་ལོགས་ལ་ཡང་མཐུན་པའི་ཆ་འདྲ་མང་པོ་ཞིག་འདུག་ད་ག་ནང་བཞིན་ཡང་མ་མཐུན་པ་འདྲ་མང་པོ་ཞིག་འདུག་ད་མཐུན་པའི་ཆ་གཙོ་བོ་དེ་ག་རེ་རེད་ཟེར་ན་ག་རེ་ཁེལ་ས་འཛམ་གླིང་ནང་ལོགས་ལ་ཡང་ད་ཛ་དྲག་གི་གནས་ཚུལ་འདྲ་མང་པོ་ཡོད་རེད་འཛམ་གླིང་ཁྱོན་ཡོངས་དང་ཐ་ན་མིའི་རིགས་ལ་ཡང་འཕྲད་པའི་གདོང་ལེན་བྱེད་དགོས་ཡག་གི་དཀའ་ངལ་འདྲ་མང་པོ་ཡོད་རེད་དཔེར་ན་ཆ་བཞག་ན་གནམ་གཤིས་འགྱུར་ལྡོག་འགྲོ་ཡ་དང་བཟའ་འབྲུའི་དཀའ་ངལ་དང། དཔལ་འབྱོར་བརྟན་ལྷིང་མེད་པ་དང་འཕྲོད་བསྟེན་དཀའ་ངལ་དང་དེ་ཚོ་ཆེན་པོ་ཞེ་དྲག་ཡོད་རེད་བྱས་ཙང། གནས་ཚུལ་ཆེན་པོ་དེ་ཚོའི་སྒང་ལ་ཡང་ད་དེ་རིང་གི་འཛམ་བུ་གླིང་ནང་ལོགས་ཀྱི་སྟོབས་ཆེ་ཤོས་ཀྱི་རྒྱལ་ཁབ་འདི་གཉིས་བར་ལག་ལ་ཡང་ངེས་པར་དུ་ཕན་ཚུན་གོ་བསྡུར་བྱས་མཉམ་ལས་བྱེད་ཡ་དེ་ཡིན་ན་གལ་ཆེན་པོ་ཞེ་པོ་ཅིག་རེད་ཟེར་གི་འདི་ཡིན་ན་ཁོ་གཉིས་གཉིས་ཆས་སྤེལ་བའི་གསལ་བསྒྲགས་འདི་ནང་ལོགས་ལ་ཡང་ཚིག་སྦྱོར་དང་དེ་ཚོ་བལྟས་པ་ཡིན་ན་ཧ་ཅང་འདྲ་པོ་འདུག་ཕལ་ཆེར་འདྲ་པོ་འདྲ་པོ་རེད་བྲིས་ཤག། དེ་ཚོའི་སྐོར་ལ་ཡང་གྲོས་མོལ་གནང་བ་དེ་ཚོ་ལས་ཕལ་ཆེར་འདྲ་པོ་འདྲ་པོ་ཅིག་ཡིན་ས་རེད། ད་ཡིན་ན་ལས་མ་འདྲ་བའི་ཆ་ཡང་ལས་མང་པོ་ཞེ་དྲག་འདུག་ད་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་ད་མ་འདྲ་བའི་ཆ་མང་ཡོང་གི་རེད་བ་དཔེར་ན་ཆ་བཞག་པ་ཡིན་ན་ངས་ཅིག་ཆེ་ས་ནས་བལྟས་པ་ཡིན་ན་ད། ད་ལྟ་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་གྱི་ཕྱི་འབྲེལ་འབྲེལ་བ་དེ་ལ་ཡང་ག་འདྲ་ཅིག་ཡོད་མེད་ལ་ཡང་གདེང་འཇོག་བྱེད་སྟངས་འབྱོར་བ་དེ་ལས་མ་འདྲ་ཞིག་འདུག་ལ། མ་འོངས་པ་ལ་ཡང་ག་འདྲ་ཞིག་ཆགས་དགོས་ཀྱི་ཡོད་མེད་འབྲེལ་བ་དེ་འདི་ལ་ཡང་རེ་བ་ག་འདྲས་བཅང་དགོས་ཡོད་མེད་དེ་མ་འདྲ་ཞེ་པོ་ཅིག་འདུག་དཔེར་ན་ཆ་བཞག་ན་སྲིད་འཛིན་བའི་ཏིན་གྱིས་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་འབྲེལ་བ་འདི་ནི་འགྲན་རྩོད་ཅན་ཅིག་ཡིན། ད་སྲིད་འཛིན་བའི་ཏིན་གྱི་རེ་བ་ལ་བྱས་པ་ཡིན་ན་ཨ་ནི་འགྲན་རྩོད་ཅན་ཏེ། འགྲན་རྩོད་དེ་ཡིན་ན་འགན་འཁྲི་ལྡན་པའི་ངང་ནས་བྱེད་དགོས་རེད། ཨ་ནི་འགྲན་རྩོད་དེ་ག་ལེ་ག་ལེ་བྱས་བྱས། འཐབ་འཁྲུག་དང་དམག་འཁྲུག་དང་འདི་འདྲ་ཅིག་ལ་མ་འགྱུར་ཡག་འབད་བརྩོན་བྱེད་དགོས་རེད། དེའི་སྐྱོན་དེ་ཡིན་ན་ད་རྒྱལ་སྤྱིའི་གནད་དོན་དེ་རིང་ངས་ཞུས་པ་ནང་བཞིན་ལས་ཆེན་པོ་དེ་ཚོའི་སྒང་དུ་རྒྱ་ནག་དང་ཨ་མི་རི་ཀའི་བར་དོ་ལ་ལས་མཉམ་ལས་བྱེད་ཐུབ་ས་དང་གྲོས་མཐུན་བྱེད་ཐུབ་ས་དེ་ཚོ་ཡིན་ན་གྲོས་མཐུན་བྱས་མཉམ་ལས་བྱེད་དགོས་པ་རེད། དེ་ཚོ་ཡིན་ན་འབྲེལ་བ་དེ་ཡིན་ན་མ་ཆད་པ་བྱེད་དགོས་པ་རེད་ཅེས་ད་གཙོ་བོ་དེ་ད་ལྟའི་གནས་སྟངས་འདི་ལ་ཡང། མ་འགྲིག་པ་དང་སྡུག་ཅག་ཞེ་པོ་ཅིག་བྱས་ང་ཚོས་འདི་ལ་ཡང་འགྱུར་ལྡོག་བཏང་བྱས་རྒྱ་ནག་དང་འཆམ་པོ་ཞེ་པོ་བྱེད་ཀྱི་ཟེར་དེ་འདི་འདི་འདི་ག་གེ་འཁོད་མི་འདུག་ད་ཡིན་ན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་ལྟ་ཚུལ་དེ་ཡིན་ན་འདི་ད་རྦད་དེ་ལོགས་ཀ་རེད་ཤག། ཞི་ཅིན་ཕིང་ཟེར་ཡག་བྱས་ན་ད་ལྟ་ཨ་མི་རི་ཀ་དང་རྒྱ་ནག་བར་ལ་ད་འབྲེལ་བ་སྡུག་པོ་ཞིག་ཆགས་བསྡད་ཡོད་རེད་བ། འདི་ཡིན་ཨ་མི་རི་ཀ་དང་རྒྱ་ནག་གཉིས་ཆར་རྒྱལ་ཁབ་གཉིས་ཆར་གྱི་ཁེ་ཕན་དང་ཡིན་ཨ་ནི་མཚུངས་ཀྱི་མི་འདུག་དེ་མ་ཟད་ཡིན་རྒྱལ་སྤྱིའི་ཞི་བདེ་དང་རྒྱལ་སྤྱིའི་ཡར་རྒྱས་དང་དེ་ཚོ་ཚང་མའི་ཐོག་ནས་བཤད་པ་ཡིན་ན་ལས་ད་ལྟའི་ཡིན་གནས་སྟངས་དེ་ཡིན་ཡག་པོ་མ་རེད་ཤག་འདི་འདྲ་སོང་ཙང་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་དེ་སྔོན་ཨ་མི་རི་ཀ་དང་རྒྱ་ནག་འབྲེལ་བ་ཡག་པོ་ཡོད་པའི་སྔ་མོའི་ཅིག་འབྲེལ་བ་སྦྱོར་བ་འདི་ལ་ཡག་མར་བསྐྱར་ལོག་བརྒྱབ་བྱས་ཡིན་ན་དེ་བསྐྱར་གསོ་བྱེད་དགོས་འདུག་ཅེས་བྲིས་ཤག། བྱས་ཙང་ད་ལྟའི་ཡིན་ན་ངས་མ་འདྲ་ཞེ་པོ་ཅིག་བསམ་འདུག་རྒྱ་ནག་ངོས་ནས་ཡིན་ན་ད་ལྟའི་འབྲེལ་བ་དེ་ལ་ཡང་འདོད་པ་ཡོད་མ་རེད་འདོད་པ་མེད་པ་མ་ཟད་ཡིན་ན་སྔ་མོའི་འབྲེལ་བ་ཡག་པོ་ཡོད་པ་དེ་ལ་ཡང་སླར་གསོ་བྱེད་ཡག་ད་སྲིད་འཛིན་བའི་ཏིན་ངོས་ནས་བྱས་པ་ཡིན་ན་ད་ལྟའི་འབྲེལ་བ་འདི་ཉེན་ཁ་ཚ་པོ་རེད་དེ་ལ་ཡིན་ན་འབྲེལ་བ་འདི་དམིགས་བསལ་ཅིག་ནོར་འཁྲུལ་ཆེ་བྱས་ཡིན་ན་ང་ཚོ་དེར་འགྱུར་ལྡོག་བཏང་བྱས་ཡང་འབྲེལ་བ་ཡར་གཏང་གི་ཡིན་ཟེར་དེ་མིན།

ཐའེ་ཝན་གནད་དོན་རེད། ག་རེ་ཟེར་ན་ཐའེ་ཝན་གནད་དོན་ཡིན་དེ་རིང་ཁ་སང་རྒྱ་ནག་ཕ་གིའི་དམག་ད་རྒྱ་སྐྱེད་བཏང་ད་ཕ་གིའི་འཇིགས་སྐུལ་མང་པོ་བྱས་དེས་མ་ཟད་ནི་རྒྱ་ནག་ནང་ལོགས་ལ་ཡག་ད་ཞི་ཅིན་ཕིང་གིས་རྒྱ་ནག་མི་རིགས་རིང་ལུགས་རེད་མེད་ཅེར་ཏེ་ཞེ་པོ་ཅིག་ཡར་བསླངས་བྱས་མི་མང་པོ་ཅིག་སེམས་ཁྲལ་བྱས་ཏེ་ཉེ་དུས་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱིས་ཡུག་ཀེ་རིན་ལ་བཙན་འཛུལ་བྱས་པ་ནང་བཞིན་བྱས་རྗེས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ད་ཞེ་པོ་ཅིག་གི་ཁོ་རའི་དབང་ཆ་དང་འདོད་བློ་རྒྱ་སྐྱེད་བཏང་ཡག་དང་མི་རིགས་རིང་ལུགས་ཀྱི་ངར་བསྐྱེད་བཏང་དེ་ཚོའི་ཆེད་དུ་ཡིན་ཐའེ་ཝན་གསུམ་དེ་ལ་ཡང་བཙན་འཛུལ་དང་དམག་གི་གཏོར་རྒོལ་འདི་བྱས་མ་བསམ་ཏེ་སེམས་ཁྲལ་ཞེ་པོ་ཅིག་ཡོད་རེད། འདི་འདྲ་སོང་ཙང་ད་རེས་ཕ་གིའི་སྲིད་འཛིན་བའི་ཏིན་གྱིས་ཞི་ཅིན་ཕིང་དང་དངོས་སུ་ཐུག་བྱས་འདི་འདྲའི་བྱེད་རྒྱུ་མེད་པ་དང་གལ་སྲིད་འདི་འདྲའི་བྱས་པ་ཡིན་ན་ཨ་མི་རི་ཀའི་ངོས་ནས་ལངས་ཕྱོགས་ག་འདྲ་ཅིག་ཡོད་མེད་དང་ཨ་མི་རི་ཀའི་ལངས་ཕྱོགས་འདིའི་ཆེད་དུ་ཆོད་སེམས་ག་ཚོད་ཡོད་མེད་དེ་གསལ་བཤད་བྱེད་ཡག་ཆེད་དུ་རེད་ཟེར་བྱས་མང་པོ་ཅིག་ཟེར་འདུག་གསལ་བསྒྲགས་འདིའི་ནང་ལ་ཡང་འཁོད་ཡག་བྱས་པའི་ཐའེ་ཝན་གྱི་གནད་དོན་ཐད་ལ་ཡང་སྲིད་འཛིན་བའི་ཏིན་གྱིས་ཨ་མི་རི་ཀའི་རྒྱ་ནག་གཅིག་ལས་མེད་པའི་སྲིད་ཇུས་འདི་ལ་ཡང་འགྱུར་ལྡོག་བཏང་མེད། ཨ་མི་རི་ཀའི་ངོས་ནས་ཐའེ་ཝན་དང་རྒྱ་ནག་ཕྱོགས་སུ་འདྲ་ཞིག་གིས་ཀྱང། ད་ལྟའི་གནས་སྟངས་འདི་ལ་ཕྱོགས་གཅིག་གི་ངོས་ནས་ཡིན་ན་འགྱུར་ལྡོག་གཏང་རྒྱུར་ཡང་ངོ་རྒོལ་ཡོད་ཅེས་བརྗོད་པ་རེད་ཅེས་གསལ་བསྒྲགས་ནང་འཁོད་ཤག། ད་རྒྱ་ནག་གི་ངོས་ནས་ཡིན་ན། དཔེ་ཐའེ་ཝན་གྱི་གནད་དོན་འདི་ནི་རྒྱ་ནག་གི་བདག་དབང་གི་གནད་དོན་དང་རྒྱ་ནག་གི་ཕྱི་འབྲེལ་སྲིད་ཇུས་ནང་གི་གནད་དོན་གལ་ཆེ་ཤོས་དེ་ཡིན། འདི་ཡིན་ན་རྒྱ་ནག་གིས་ཐིག་དམར་པོ་ཞིག་འཐེན་བྱས། ཐིག་དམར་པོ་དེ་སུས་བརྒལ་བ་ཡིན་ན་ལས་ཞེ་དྲག་གི་ཉེན་ཁ་ཆེན་པོ་རེད། ཐའེ་ཝན་ལ་ཡང་རང་བཙན་བྱེད་ཡག་དང་ཅིག་བྱས་ཟེར་དུས་ཡིན་ན་ཞི་ཅིན་ཕིང་གིས་བཤད་བྱས་པ་ཡིན་ན་ཆུ་དང་མེ་ཐུག་པ་ནང་བཞིན་རེད་ཨཱ་ཕི་ཀ་ཡག་ཁྱོན་ནས་ཞི་བདེ་དང་བརྟན་ལྷིང་ལ་ཡག་ཡིན་ན་འགྱུར་ལྡོག་ཆེན་པོ་ཞེ་པོ་ཞིག་འགྲོ་གི་རེད་ཞེས་ཧ་ལམ་ད་གང་ལྟར་གལ་སྲིད་ཐའེ་ཝན་རང་བཙན་དེ་བྱས་པ་ཡིན་ན་རྒྱ་ནག་དམག་རྒྱག་གི་ཡིན་ཟེར་དེ་བཟོ་ལྟ་ཞིག་རེད་བཤད་བྱས་རྒྱལ་ཁབ་དེ་གཉིས་ཆ་ལོག་གི་གང་ལྟར་ད་རིང་གི་གྲོས་མོལ་བརྒྱུད་བྱས་ཁོང་ཚོའི་མོས་མཐུན་ཡོང་ཡ་དང་འདི་དག་ག་ག་ཡོད་མ་རེད་ལས་གཉིས་ཆར་གྱི་ལངས་ཕྱོགས་དེ་གི་འདི་བྱེད་མེད་ཅེས་ཕར་ཚུར་གསལ་བཤད་བྱས་ལངས་ཕྱོགས་འདི་རྩ་འཛིན་བྱེད་ཡག་གི་ཆེད་དུ་ཆོད་སེམས་ག་ཚོད་ཡོད་མེད་དེ་ཡིན་ད་རིང་ཕར་ཚུར་ཡིན་ན་གསལ་པོ་ཞེ་པོ་བཤད་པའི་བཟོ་ལྟ་བྱེད་གཙོ་བོར་གནད་དོན་འདི་འདྲས་སྒང་ལ་ཡག་ཡོད་པའི་བཟོ་ལྟ་ཕྱོགས་གཉིས་ཆར་ལོག་གི་ད་གིན་ད་དང་པོ་དང་པོ་དེ་ཁོ་གཉིས་གཉིས་མཇལ་བའི་སྐབས་དེ་གསར་འགོད་པ་བཏང་རྗེས་པར་འདི་བསྟན་ཡ་འདུག་ཨང་གཉིས་གཉིས་ཕྱག་བཏང་ཅིག་གད་མོ་བགད་ཅིག་གནང་ཡ་གི་ཅིག་གཟུགས་པོའི་འཁྱེར་ཕྱོགས་དང་རྣམ་འགྱུར་བསྟན་སྟངས་ནས་བྱས་མཐའ་མ་དེ་མཇལ་འཕྲད་གནང་ཚར་བའི་རྗེས་ཀྱི་གསར་འགོད་ཚོགས་འདུ་དང་ཨ་འདི་རྗེས་ཀྱི་གསལ་བསྒྲགས་བཏོན་པ་དེ་ཚང་མ་ལོག་བལྟས་པ་ཡིན་ན། རྒྱལ་ཁབ་གཉིས་ཆ་ལོག་གི་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་གི་ད་ལྟའི་འབྲེལ་བ་དེ་ལ་ཡང་བློ་འཚབ་ཆེན་པོ་ཞེ་པོ་ཅིག་ཡོད་པ་དེ་ཡིན་གསལ་བ་དང་ཨ་ད་ལྟའི་གནས་སྟངས་དེ་ལ་ཡང་ཕྲན་བུའི་ཡིན་ན་འགྱུར་ལྡོག་བཏང་ཡག་དང་དེ་ལ་ཡང་ཁ་ལོ་བསྒྱུར་བྱས། དེ་ལ་ཡང་ཚོད་འཛིན་བྱེད་ཡག་དེ་ལ་ཡང་འབད་བརྩོན་བྱེད་ཀྱི་ཡོད་པ་དེ་ཡིན་ན་ཕལ་ཆེན་གསལ་པོ་ཞེ་དྲག་རེད་ཤག་བསམ་ས་རེད་ད་དཔེ། གཅིག་བདུན་ཕྲག་གཅིག་གཉིས་དང་ཟླ་བ་གཅིག་གཉིས་དང་ཐ་ན་ལོ་གཅིག་གཉིས་ཤིག་ན་བསམ་བློ་བཏང་ནས་ད།

དང་དམིགས་ཡུལ་ག་འདྲ་ཞིག་འགྲུབ་ཐུབ་ཀྱི་རེད་མ་རེད་ད་བརྗོད་པ་དེ་ཡིན་ན་ངས་བས་ངས་བྱས་ན་གནས་ཚུལ་ལོགས་ཀ་རེད་བསམ་གྱི་འདུག་དང་པོ་དེ་ཨ་མི་རི་ཀའི་ངོས་ནས་བཤད་པ་ཡིན་ན། ཁ་སེང་མཇལ་འཕྲད་མ་གནང་གོང་ནས་ཨ་མི་རི་ཀའི་སྲིད་འཛིན་བྷའི་ཌེན་གསུངས་སོ་ཨ་མི་རི་ཀའི་ངོས་ནས་འགྲོ་བ་མིའི་ཐོབ་ཐང་དང་འདི་ཚོའི་སྐོར་ལ་ཡག་ནས་འགྱུར་ལྡོག་བཏང་ཡག་དང་གོམ་བཤོལ་བྱེད་ཡག་གི་ཡིན་ན་འཆར་གཞི་ཡོད་མ་རེད་གསུངས་སོ་ལ་ད་རིང་དེ་ནང་ལོག་ལ་ཡག་དེ་ཚོའི་སྐོར་ལ་ཧ་ལམ་ཁྱོན་ནས་ག་རེ་གོམ་བཤོལ་བྱས་རྗེས་རྒྱ་ནག་ངོ་ལ་ཡག་ཕར་དེ་སྤྲད་ཡག་འདྲ་པོ་དེ་འདྲས་ཁྱོན་མེད་པ་མ་ཟད་ཨ་མི་རི་ཀའི་ངོས་ནས་གསལ་བསྒྲགས་བཏོན་པ་དེ་ངས་ད་གིན་ཞུས་པ་ནང་བཞིན་བྱས་ཡོད་ད་ལྟའི་གནས་སྟངས་དེ་ཡག་པོ་མི་འདུག་ང་ཚོས་འགྱུར་ལྡོག་གཏང་དགོས་འདུག་ཟེར་དེ་འདྲ་ཡོད་པའི་བཟོ་ལྟ་མི་འདུག་གཙོ་བོ་དེ་ལྟར་ཨ་མི་རི་ཀའི་ངོས་ནས་བཤད་པ་ཡིན་ན་ད་ལྟའི་དེ་ལས་སྡུག་རུ་མ་ཕྱིན་བྱས་རྗེས་དམག་འཁྲུག་ཅིག་མ་ཡོང་ཡ་དང། དེ་འདྲས་ཀྱི་ཨ་ནི་དམིགས་ཡུལ་གཙོ་བོ་ཅིག་ཡིན་པའི་བཟོ་འདྲ་འདུག་ད་ཡིན་ན་ལས། རྒྱ་ནག་ལ་ཡང་ཨ་མི་རི་ཀ་དགོས་ཡག་དེ་ཨ་མི་རི་ཀས་རྒྱ་ནག་ལ་བརྟེན་པ་ལས་བྱས་ན་ཞེ་དྲག་ཤུགས་ཆེ་ཡོད་རེད

རྒྱ་ནག་ངོས་ནས་བཤད་ན་དེ་དགོས་པ་ཆེན་པོ་ཞེ་པོ་ཅིག་ཡོད་པ་སོང་ཙང་ཞི་ཅིན་ཕིང་གི་འདི་སྙེད་ཀྱི་ང་རྒྱལ་དང་འབོར་འཁྱོར་དང་དེ་དག་ཕྲན་བུ་མར་བཅག་བྱས་ཨ་མི་རི་ཀ་དང་འབྲེལ་བ་གཏིག་ཏིག་ཡར་བཏང་ཡག་གི་ངས་བྱས་ན་འབད་བརྩོན་ཅིག་ད་བྱེད་ཀྱི་ཡོད་པ་དེ་ནི་གསལ་པོ་ཅིག་རེད་ཤག་བསམ་གྱི་འདུག་འདི་ག་འདི་ད་རིང་ད་ཐུག་དུས་ཙམ་པ་ཨ་མི་རི་ཀ་དང་རྒྱ་ནག་གཉིས་ཆར་གྱི་རྒྱལ་ནང་གི་ཆབ་སྲིད་དང་ཡང་འབྲེལ་བ་ཆེན་པོ་འདུག་ཨང་རྒྱ་ནག་ཆ་བཞག་པ་ཡིན་ན་ཉེ་དུས་རྒྱ་ནག་གི་དམར་ཤོག་ཚོགས་འདུ་དེ་མཇུག་སྒྲིལ་རྗེས་ཞི་ཅིན་ཕིང་ལས་དུས་གསུམ་པ་དང་ད་མ་འོངས་པའི་ལོ་བཅུ་ཉི་ཤུ་ག་ཚོད་ཡིན་ནའི་ཞི་ཅིན་ཕིང་གིས་རྒྱ་ནག་འགོ་ཁྲིད་བྱེད་ཀྱི་ཡོད་མེད་གཏན་འཁེལ་བ་རེད་རྒྱ་ནག་རྒྱལ་ཁབ་ཆེན་པོ་དེ་འདྲའི་ཅིག་དངོས་གནས་ཨ་མི་རི་ཀའི་འདོད་པ་ཡོད་ནའི་མེད་ནའི་རྒྱ་ནག་དང་འབྲེལ་བ་ངེས་ཅན་ཞིག་བཙུགས་བྱས་གདོང་ཐུག་བྱས་བྱས་ཡིན་ན་དཀའ་ངལ་དེ་ཚོ་སེལ་ཡག་ཐབས་ཤེས་དང་དེ་གཉིས་བར་དག་ལ་ཡང་འཁྲུག་རྐྱེན་ཆེན་པོ་དེ་མ་ཡོང་ཡག་དེ་འབད་བརྩོན་བྱས་རྗེས་ཨ་མི་རི་ཀའི་རྒྱལ་ཁབ་ཆེན་པོ་ཞིག་དང་འཛམ་བུ་གླིང་ནང་གི་འགན་འཁྱེར་མཁན་ཅིག་དངོས་གནས་ད་མ་བྱེད་རང་བྱེད་དང་ཡིན་གཅིག་མིན་གཅིག་བྱེད་དགོས་ཡག་དང་ཨ་སྲིད་འཛིན་བའི་ཏིན་ཚོ་འདི་ཡིན་ན་གནང་ཡག་གི་འདོད་པ་ཞིག་རང་ཡོད་ཀྱི་རེད་བསམ་གྱི་འདུག་ཨ་མི་རི་ཀའི་རྒྱལ་ནང་ཆབ་སྲིད་བསམ་བཏང་བ་ཡིན་ན་ལས་ཉེ་དུས་བྱུང་བའི་ཨ་མི་རི་ཀའི་བར་མའི་འོས་བསྡུ་འདིའི་ནང་ལོགས་ལ་ཡང་ཨ་མི་རི་ཀའི་ནང་ཐལ་འགྱུར་བསམ་བློ་གཏོང་མཁན་དང་ད་ཟང་ཟིང་ཞིག་གནས་ཚུལ་དེ་ཚོ་ཤུགས་ཆེན་པོ་ཞིག་ད་མ་བྱུང་སོང་ང་ད་སྤྱིར་བཏང་བྱས་ཡིན་དུས་སྐྱག་རྫུན་བཤད་བྱས་ཅིག་བྱས་བྱས་ཟང་ཟིང་ཁྱོན་གོ་ཡ་མི་འདུག་ཨང་དེ་འདྲ་མེད་པ་སོང་ཙང་སྲིད་འཛིན་བའི་ཏིན་ལ་ཡང་ད་རིང་ཕ་གིར་ཞི་ཅིན་ཕིང་དང་ཐུག་འཕྲད་གནང་དུས་བསམ་པ་ཨ་མི་རི་ཀའི་རྒྱལ་ནང་ཆབ་སྲིད་ནས་བསམ་བཏང་ནའི་རེད་ཡང་འདི་ལས་ཆེ་ཙམ་བསམ་བཏང་བྱས་ཅིག་དམངས་གཙོའི་རྒྱལ་ཁབ་ཀྱི་སྣེ་ཁྲིད་ཀྱི་རྒྱལ་ཁབ་ཅིག་ངོས་ནས་དམངས་གཙོའི་ལམ་ལུགས་ཟེར་དེ་ཡག་པོ་ཡོད་མེད་ཅིག་ཡོད་རེད་པ་འདིའི་ཨ་ནི་མ་རྩ་དང་འདི་ཚོ་སྒང་གའི་སྟེང་ལ་བལྟས་པ་ཡིན་ན་སྲིད་འཛིན་བའི་ཏིན་ཉིན་མ་ཁ་ཤས་གོང་དང་བསྡུར་བ་ཡིན་ནའི་མཱ་ཏི་ཏི་ཆས་ཀྱི་ཆེད་ཞི་ཅིན་ཕིང་དང་ཕར་བཀའ་མོལ་གནང་བའི་སྐབས་དུས་ཡང་སྤོབས་པ་ཆེན་པོའི་ངང་ནས་གནང་ཡ་རང་ཅིག་གི་འདི་འདྲ་བྱུང་བའི་བཟོ་འདྲ་འདུག། ད་ད་རིང་གི་གྲོས་མོལ་དེའི་མཇུག་འབྲས་ག་འདྲ་བྱུང་གི་རེད་ཟེར་དེ་ལ་ཡང་དོ་བ་དཔྱད་བརྗོད་པ་ཁག་ཅིག་གིས་ཚོད་དཔག་བྱས་བྱས་ན་ད་ད་ལོ་མང་པོ་རྗེས་ལ་ཡང་མར་ཕྱི་མིག་བལྟས་པ་ཡིན་ན་གལ་སྲིད་གྲོས་མོལ་འདི་དོན་སྙིང་ཆེན་པོ་ཞིག་ཆགས་པ་ཡིན་ན་ག་རེ་ཆགས་སྲིད་པ་རེད་ཟེར་ན། ད་ད་རིང་ཁ་སང་ཨ་མི་རི་ཀ་དང་རྒྱ་ནག་བར་ལ་འབྲེལ་བ་དེ་སྡུག་རུ་སྡུག་རུ་འགྲོ་གོ་རེད་གཉིས་ཆ་ཡིན་ན་འཛམ་བུ་གླིང་ནང་ད་སྟོབས་ཆེན་རྒྱལ་ཁབ་འདི་འདྲ་ཅིག་རེད་མཐའ་མ་དེ་འབྲེལ་བ་སྡུག་བྱུང་བྱས་དམག་རང་རྒྱག་ཡག་གི་ཉེན་ཁ་ཅིག་ཡོད་རེད་ཅེས་ཟེར་མཁན་མང་པོ་ཅིག་ཡོད་རེད་བྱས་ཙང་ད་རིང་གི་གྲོས་མོལ་དེ་བརྒྱུད་བྱས་གཅིག་བྱས་ན་འདི་འདྲ་རང་གཅིག་མ་ཡོང་ཡག་གི་དམག་འཁྲུག་མ་ཡོང་ཡག་སྔོན་འགོག་བྱེད་ཡག་ལ་ཡང་ནུས་པ་ཆེན་པོ་ཞིག་ཐོན་པ་ཡིན་ན་ད་ད་རིང་གི་གྲོས་མོལ་དེ་ནུས་པ་ཆེན་པོ་ཞེ་པོ་ཞིག་ཐོན་བྱས་ཡིན་ན་ཁོས་དོན་སྙིང་ཆེན་པོ་ཞེ་པོ་ཅིག་རེད་འདི་ཡིན་པ་མ་གཏོགས། ད་ལྟ་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་འགྲན་རྩོད་འབྲེལ་བ་དང་ད་འབྲེལ་བ་བྱེད་སྟངས་ཅིག་སྡུག་པོ་ཅིག་ཡོད་རེད་པ་འདི་ལ་ཡང་འགྱུར་ལྡོག་བཏང་བྱས་ཡང་ན་ཅིག་གི་དེ་སྔོན་གྱི་ནང་བཞིན་གྱི་ཨ་མེ་རི་ཁ་དང་རྒྱ་ནག་བར་ལ་འབྲེལ་བ་ཏག་ཏག་ཅིག་ཡིན་ལ་མིན་ལ་རེད་ཅིག་ཚོང་རྒྱག་དངུལ་རང་བཟོ་ཡ་ཅིག་རེད་པ་འདི་ཚོར་ཕར་ཕྱིར་ལོག་བྱས་ཡིན་ནི་རེད་ཡང་དེ་ལས་ལྷག་ཅིག་མ་འོངས་པར་དངོས་གནས་ཕན་ཚུན་ཡིད་ཆེས་བྱས་བྱས་འབྲེལ་བ་ཡག་པོ་བཙུགས་ཡ་ཅིག་རེད་པ་ད་དེ་ཚོ་ཡིན་ནི་སྤྱིར་བཏང་བྱས་པ་ཡིན་ན། གང་ལྟར་རྒྱ་ནག་ནང་ལོགས་ཀྱི་ཆབ་སྲིད་ལ་འགྱུར་ལྡོག་ཆེན་པོ་ཅིག་མ་བྱུང་བར་ད་ལ་ལ་ཡང་ཨ་མེ་རི་ཁ་དང་རྒྱ་ནག་བར་ལ་འབྲེལ་བ་འདི་འདྲའི་ཆགས་ཡ་དེ་ནི་ཧ་ལམ་ཡོང་མི་སྲིད་པ་ཅིག་རེད།